འཚོ་བའི་གི་གནས་སྟངས་ཡིན་ནའི་རེད་ཕ་མ་ཐུག་འཕྲད་གི་གནས་སྟངས་ཡིན་ནའི་ག་རེ་ཡིན་པ་ཡིན་ནའི་ཅིག་རྒྱ་གར་ནས་ད་ལྟ་ཕྱི་རྒྱལ་ཁག་ལ་འདུ་བྱེད་ནི་ལོ་ནས་ལོ་ད་འདུ་བྱེད་ནི་མང་རུ་མང་རུ་བ་འཕེལ་འགྲོ་གོ་རོ་བ་སོང་ཙང་ད་རིང་གི་བརྙན་ཐུང་འདི་གི་ནང་ལ་ད་ཕྱི་རྒྱལ་ཚང་མ་ཅིག་ད་འབྲེལ་བ་ཆགས་གི་མི་འདུག་རོ་བ་ད་དམིགས་བསལ་གི་ད་ད་ཡུ་རོབ་ནང་ལོགས་ལ་ཡུ་རོབ་གི་ནང་ལོགས་ལ EU country ལ་གི་རོ་བ་ཡུ་རོབ་གི་རྒྱལ་ཁབ་འདི་གི་ནང་ལོགས་ལ་ཡོད་པའི་ད།

ནང་གི་འཚོ་བ་དེ་ཡར་རྒྱས་ཀྱི་གཏོང་ཡག་གི་ཆེད་དུ་ལ་ཕྱི་རྒྱལ་ལ་ཅིག་འགྲོ་བསྡད་ཀྱི་ཡོད་རོ་སོང་ཙང། དེ་འདྲའི་དཀའ་ལས་རྒྱག་ནས་བ་ཕྱི་རྒྱལ་ལ་ཐར་བ་བྱེད་ཨ་ནི་ཕྱི་རྒྱལ་ལ་ཐར་ཚར་བའི་རྗེས་ལ་དེ་ནི་ང་ཚོ་ཕར་སླེབས་པ་དང asylum ལ་རོ་ད་ཅིག་གི Refugee ལབ་ནས་མི་འདུག་རྒྱལ་ཁབ་ཅིག་གི་ནང་ལོགས་འཛུལ་དུས་སྐབས་སུ་ལ་ཁོང་ཚོས་ཀྱི་དམིགས་བསལ་གྱི་མཐུན་རྐྱེན་རོགས་རམ་ཅིག་སྤྲད་ཀྱི་ཡོད་རེད asylum འདི་ཞུ་གར་འགྲོ་དུས་སྐབས་སུ་ལ། མང་པོ་ཅིག་ལ་དཀའ་ངལ་འདི་འཕྲད་བསྡད་ཀྱི་རེད་བ་སོང་ཙང་ད་དཀའ་ངལ་འདི་ག་རེ་རེད་ལབ་བ་ཡིན་ན་ཚིག་འདི་ལབ་ཡོང་ན Dublin ལབ་འདུག་རེད་བ་ད Dublin འདི་ག་རེ་རེད་རེད་བ Dublin འདི་ག་འདྲས་བྱས་ནས་མི་འདི་ལ་ཕོག་གི་ཡོད་རེད Dublin འདི་ཕོག་ཚར་བའི་རྗེས་ལ་ཨ་ནི་མི་དེ་ལ་ཨ་ནི་ཅིག་གིས་ཤུ་གུ།

འདི་ཁྱོད་རང་གི་ས་ཆ་ག་བ་ལ་ལེན་པ་དཔེར་ན་ཁྱོད་རང་རྒྱ་གར་ནས་གནམ་གྲུ་འཕུར་བྱས་ནས་ཅིག་གིས་ད་ཡུ་རོབ་ཀྱི་ལུང་པ་ཟུར་འདྲ་བ་ཅིག་ལ་ད་ལུང་པ་ཟུར་ག་བ་ཡིན་ནའི་ད་དཔེར་ན་ཆ་བཞག་ན་ངས་དཔེ་བཞག་གོ་ད་སྦེལ་ཇམ་འདྲ་པོ་ཅིག་ལ་ཁྱོད་རང་འདུག་བྱས་ནས་བབས་རེད་ད་གནམ་གྲུ་ཐད་ཀར་རྒྱ་གར་ནས་ད་སྦེལ་ཇམ་ལ་ཁོང་ཚོ་གི་ག་ཅིག་རེད་དང་པོ།

འདི་སྦེལ་ཇམ་ལ་སྤྲད་ཚར་བཞག་ཟེར་བ་སོང་ཙང་ཁྱོད་འདི་ནས asylum ཞུ་ཆོག་གི་མ་རེད། ལུང་པ། དང་པོ་ག་བ་ལ་འབྱོར་བཞག་བི་ཟ་སུ་གིས་སྤྲད་བཞག་ལུང་པ་དང་པོ་ནི་དེ་ལ་ཞུ་ནས་འགྲོ་དགོས་ཀྱི་རེད་ཟེར་ཁོང་ཚོ་གིས་སྒྲིག་གཞི་འདི་སྔོན་མ་བཟོས་ཡོད་རེད་ད། སོང་ཙང་སྒྲིག་གཞི་འདི་བཟོས་བཞག་ན་ཡང་སྒྲིག་གཞི་འདི་ལ་འགྱུར་བ་བསྒྱུར་བཅོས་མང་པོ་ཞེ་པོ་ཅིག་འགྲོ་ཡོད་རེད། རོ་བ། ཅིག་གིས European Union ཚང་མ་མཉམ་རུབ་ཡོང་དུས་སྐབས་སུ་ལ་འདི་འགན་འདི་ཚང་མ་འཁྱེར་དགོས་ལབ་ཡ་ད། ད། ཅིག་གིས་ཡང་ད་ལྟའི་ཆ་ལ། ལུང་པ་ལུང་པ་སོ་སོ་སོ་སོ་ཧྥ་རན་སི་གི་ནང་ལོགས་ལ་དཔེ་ཆེན་པོ་རོ། ཁོ་རང་གི་གནས་ཚུལ་གནས་སྟངས་དེ་འདྲའི་མང་པོ་ཆགས་འགྲོ་གི་འདུག་རོ། ཡང་རིགས་གཅིག་འདི་ལ་རླུང་རྟ་ཆག་ནས་དེ་འདྲའི་ཆགས་སྲིད་པ་རེད་རོ། ཁ་ཤས་ལ་འདི་ཆགས་ཀྱི་ཡོད་རེད་ཁ་ཤས་ལ་འདི་ཆགས་ཀྱི་ཡོད་མ་རེད་ད་འདི་ལབ་མ་ཤེས་པ་འདྲ་པོ་ཅིག་འདུག་རོ་སོང་ཙང། གཙོ་བོ་འདི། སྒྲིག་གཞི་གི་སྒྲོམ་གཞི་འདི་ག་རེ་རེད་རེད་འདུག་ལབ་པ་ན་ཁྱོད་རང་གི Finger Prints ཡོད་རོ། Biometric འདི་ས་ཆ་དང་པོ་ལ་ག་བ་སྤྲད་ཡོད་ན་དེ་ག་རང་ལ་ཨ་ནི་ཁོ་ཚོས་གིས་མར་བཏང་ཡས་ཀྱི་རྩིས་ཀྱི་རེད་ད།

རྫུས་བྱས་ནས་རོ། འདི་ལ་ལས་ཀ་བྱེད་ཆོག་གི་མ་རེད་ཁྱེད་བསྐོ་བྱེད་ཆོག་མར། འདི་རྫུས་ད་འདི་དུས་ཚོད་ཀྱི་ཚང་ཚར་བ་ཅིག་ཡང་འགོ་ནས apply བྱེད་འདུག་རོ། ཡང Dublin འདི་འདི་རེད་འདུག་ད་ཤུ་གུ་གཏན་ནས་མ་རག་པ་དེ་འདྲ་མ་རེད་ཤག་རོ་ཤུ་གུ delay འགྲོ་ཡ་འདུག་ཁོ་རང་དུས་ཚོད་ཅིག་འགོར་གི་འདུག་རོ། ཡིན་ནའི་ཤུ་གུ་འདི་ཁྱོད་རང་ལ་རག་ཡ་རག་གི་འདུག་རོ། འོ་དེ་འདྲའི་གནས་ཚུལ་མང་པོ་ཅིག་ལ་ད་ལྟའི་ཆ་ལ་ང་རང་ཚོས་ཀྱི་ད།

ལ་ཀླད་པའི་ནང་ལོགས་ལ་ད་ཅིག། བུ་ལོན་གྱི། བུ་ལོན་བསད་དགོས་བའི་དཀའ་ངལ། ནང་ལ་དངུལ་བསྐུར་དགོས་བའི་དཀའ་ངལ། སོ་སོ་སོ་མི་ཚེ་ལ་ཅིག་ལྟ་དགོས་བའི་དཀའ་ངལ། ད་དཀའ་ངལ་མང་པོ་ཅིག་ལ་བརྟེན་བྱས་ནས་ཨ་ནི་རིགས་གཅིག། དེ་འདྲའི་བྱས་ནས་ཨ་ནི་ཅིག་སོ་སོ་སོ། འཛམ་བུ་གླིང་འདི་ལ་བསྡད་སྙིང་མ་བྲོ་བ་འཛམ་བུ་གླིང་འདི་ལ་ཞེན་པ་ལོག་ཡ་ཨ་ནི་སོ་སོ Suicide བྱེད་ཡ་རང་ཤི་རྒྱག་ཡ་དེ་འདྲའི་གི་གནས་སྟངས་ཡང་ཆགས་ཀྱི་ཡོད་རེད། སོང་ཙང་ངེད་ཀྱིས་འདི། གནས་ཚུལ་འདི་དེ་ཟབ་ཆེན་པོ་དང་གལ་ཆེན་པོ་ཆགས་ཀྱི་འདུག་ར་སོང་ཙང་ངས་ད་རིང་གི་བརྙན་ཐུང་འདི་བཟོས་པ་ཡིན་རེད་བ། ད་ལུང་པ་སོ་སོ་སོ་ལ Dublin ཆགས་ནས་ཨ་ནི་ལུང་པ་སོ་སོ་སོ་ལ་ཡང་ཅིག་སྒྲིག་གཞི་ཁྲིམས་ཀྱི་འགྲོ་སྟངས་དེ་འདྲ་མ་འདྲ་བ་མང་པོ་འདུག་ར་ད་གནས་ཚུལ་དེ་ལ Dublin ཆགས་བ་ཡིན་ན་འདི་བྱེད་དགོས་རེད Exactly འདི་ཡོང་གི་རེད་འདི་ཡོང་གི་རེད་འདི་ལབ་ཐུབ་ཡ་གང་ཡང་མི་འདུག་ག་ཅི་ཡིན་ལབ་བྱས་བ་ཡིན་ན་ཡུ་རོབ་ཀྱི་ནང་ལོགས་ལ་གཟིགས་བ་ཡིན་ན་ཅིག་ལུང་པ་ཕྱི་ལོགས་ནས་སླེབས Asylum ཞུ་མཁན་ཧང་སང་ཡ་མང་པོ་བ་ར་ད།

རོ། སྐྱབས་མགོན་རིན་པོ་ཆེ་ཐུགས་རྗེའི་བཀའ་དྲིན་ལ་ང་རང་ཚོ་གི་ཅིག་གི་བཀའ་དྲིན་ལ་བརྟེན་བྱས་ནས་ང་རང་ཚོ་ལ་རོགས་པ་བྱེད་མཁན་ཕྱི་རྒྱལ་ཁག་མི་ཡག་པོ། དཀོན་མཆོག་མི་གསེར་ནང་བཞིན་དེ་འདྲ་མང་པོ་འདུག་རོ། ཆེད་ལས་ཕྱི་རྒྱལ་མི་ང་རོ་དམིགས་བསལ་གྱིས་བོད་པ་ལ་རོགས་པ་བྱེད་ནས་ད་ལྟ་བར་དུ་བོད་པ་ལ་དམིགས་བསལ་གྱིས་དེ་འདྲའི་དཀའ་ངལ་ཤུགས་ཆེན་པོ་དེ་འདྲ་འཕྲད་ཡོད་མ་རེད་རོ། ཡིན་ནའི་ལས་ད་ད་ལྟ་ཁ་སང་ད་ལྟ་ཧྥ་རན་སི་ནང་ལོགས་ལ་མི་སུམ་བརྒྱ་ལྷག་ཅིག་ལ་དེ་འདྲའི་དཀའ་ངལ་འཕྲད་བཞག་རོ། ད་ལོ་ནས་ལོ།

ཡིན་ནའི་ད་དུས་ཚོད་མང་བ་འགོར་གི་འདུག་ཨ། འདི་སོང་ཙང་ད་ད་མ་ཆགས་ཀྱི་ཆེད་དུ་རང་རང་ང་ཚོ་ད་རྒྱ་གར་ལ་སྤུན་མཆེད་ཡོད་རེད་དགའ་བོ་ཉེ་བོ་གྲོགས་པོ་གྲོགས་མོ་མང་པོ་ཡོད་ར་ཨ་འདི་འདྲ་ར་ད་ད་ལྟའི་ལས་ཧྥ་རན་སི་སླེབས་མཁན་ཡོད་ར་ད་རྒྱ་གར་ནས་ཚུར་ཡོང་ཡུ་རོབ་ལ་ད་རྒྱ་གར་ལ་ད་དེ་ལ་ག་ལེར་རྒྱ་གར་ལས་ངེས་ཡིན་ལ་དངུལ་སྤྲད་ནས། དངུལ་འབོར་ཤུགས་ཆེན་པོ་སྤྲད་ནས་སླེབས་མཁན་མང་པོ་ཡོད་ར། ཁོང་ཚོ་ལ་ང་ཚོས་ལབ་ཐུབ་ན་ཡག་པོ་འདུག་ཨ། ཨ་ནི་དེ་འདྲའི Dublin ཆགས་པའི་དུས་དང་ལུང་པ་གཞན་པར་བརྒྱུད་ནས Dublin གི Law དེ་ཚོ་དེ་ལབ་ཐུབ་ན་ཨ། ནི་དེ་མ་ཆགས་པའི་ཆེད་དུ་ང་ཚོས་ཀྱི་ཡུ་རོ་པན་དང་པོ་དེ་ཧྥ་རན་སི་ལ་སྐྱབས་བཅོལ་ཞུས་པ་ཡིན་ན་ཧྥ་རན་སི་ལ་ཁ་ཐུག་ལྡི་ལི་ནས་རྒྱ་གར་ནས་སླེབས་ཐུབ་ན་ང་ཚོ Dublin Law དེ་ཆགས་ཀྱི་མ་རེད། དེ་ནི་ལབ་ཐུབ་ན་ཨ། ནི་རྗེས་མ་ད་ཡོང་མཁན་ལ་ད་ད Dublin ཆགས་ཚར་མཁན་ལ་ད་གང་ཡང་ཟེར་ཡ་ཡོད་མ་རེད་དེ་ནི་ད་མ་འོངས་པར་ཡོང་མཁན་གྱི་ད་བོད་རིགས་ད་ང་རང་ཚོའི་གྲོགས་པོ་གྲོགས་མོ་ཚོ་ལ་ད། ཏན་ཏན་བཞིན། ནུས་པ་ཆེ། ཕན་ཐོགས་ཐུབ་ཀྱི་རེད་བསམ་གི་འདུག་ང་རང་གི་བསམ་ཚུལ་རང་ཡིན་ད། དེ་འོ་དེ་གི་ད་དེ་ནས་ལག་གཡས་རོགས་ཕྱོགས་སོ། དེ་མ་གཏོགས་པ Dublin ཆགས་བསྡད་དུས། ད་སོ་སོ Dublin གི་ཆགས་དུས་སོ་སོ་ལ་མྱོང་ཚོར་དེ་སོ་སོ་གི་ད། ག་ཚོད་ཤོག་བུ་འགྲིག་གི་རེད་ལབ་ནའི་ད་མི་གཞན་པ Normal དེ་ལས་མང་བ་འགོར་བསྡད་ཡོད་ར། དེ་ག་ལ་མང་པོ་ཅིག་དངུལ་དངུལ་འབོར་སྤྲད་དུས་དེ་ལ་དངུལ་ལ་ད་ཕར་སློག་དགོས་ར་ཡ། དེ་དཀའ་ལས་གྲོ་ཡོད་ར་འདི Stress གྲོ་ཅིག་སླེབས་ཀྱི་འདུག།

ཏོག་ཙམ་ཏོག་ཙམ་བྱས་ནས་རབ་དང་རིམ་པ་ག་ལེ་ག་ལེ་འགྱུར་བ་འགྲོ་གི་འདུག་རོ་སོང་ཙང་མ་འོངས་པ་ཡང་འདི་ག་ལ་གནས་ཚུལ་ཅིག་གསར་བ་འདྲ་བོ་དང་ཡང་འདི་ག་ལ་གནས་ཚུལ་ཅིག་རྣམ་པ་ཚོ་ལ་ཅིག་ཕན་ཐོགས་ཡ་ཅིག་ང་ལ་རག་བ་ཡིན་ན་ངས་ཡིན་གཅིག་མིན་གཅིག་རྣམ་པ་ཚོ་སྐུ་མདུན་ལ་སྟོན་ཐུབ་ཡ་གི་ཐབས་ཤེས་བྱེད་ཀྱི་ཡིན་རོ་ལགས་སོ་ཨ་ནི་དེ་རིང་གི་བརྙན་ཐུང་འདི་ད་ག་རང་མཚམས་བཞག་ཡ་ཡིན་འདི་སྐམ་སེ་བར་དུ་བལྟས་ཚར་བའི་རྗེས་ལ་གལ་སྲིད་རྣམ་པ་ཚོ་གི་བརྙན་ཐུང་འདི་ཨ་ནི་ཁྱོད་རང་ལ། ཕན་ཐོགས་ཡོད་པ་ཡིན་ན་སོ་སོའི་གྲོགས་པོ་གྲོགས་མོ་ཨ་ཁུ་ཨ་ནེ་ཨ་ཞང་ལ་བརྒྱུད་སྐུར་བྱེད་རོགས་བྱེད་ཤེར་བྱེད་རོགས་བྱེད་རོགས་ཨ་ནེ་འདི་སྐམ་ས་པ་ལྟ་ཚར་བའི་རྗེས་ལ་དགའ་རྟགས་ཡིན་གཅིག་མིན་གཅིག་སྤྲད་རོགས་བྱེད་ཨ་ནེ་གསར་པ་ཡིན་པ་ཡིན་ན་ཚོགས་ཞུགས་ཡིན་གཅིག་མིན་གཅིག་བྱེད་རོགས་བྱེད་ལབ་ནས་ཞུ་ཡས་ཡིན་ལགས་སོ་ཨ་ནེ་ཐ་མ་དེ་ལ་སྐྱབས་མགོན་རིན་པོ་ཆེ་སྐུ་ཚེ་བསྐལ་བརྒྱའི་བར་དུ་བརྟན་ཐུབ་པ་དང་བོད་ཀྱི་བདེན་མཐའ་མགྱོགས་ནས་མྱུར་དུ་སེལ་དོན་ངས་འཚམས་འདྲི་བཀྲ་ཤིས་སྨོན་འདུན་ཞུ་གི་ཡོད་རྣམ་པ་ཚོ་ག་པར་བཞུགས་ནའང་ཅག་པོ་བཞུགས་རོགས་བྱེད་བཀྲ་ཤིས་བདེ་ལེགས། བོད་རྒྱལ་ལོ།